ཕ་མ་སུ་ཞིག་ཡིན་ཡང་རང་ཉིད་ཀྱི་ཕྲུ་གུ་ཉེན་རྟོག་པས་འཛིན་བཟུང་བྱས་འདུག་ཅེས་པའི་གཏམ་ངན་ནམ་ཡང་གོ་འདོད་མེད། གལ་སྲིད་དེ་ལྟར་བྱུང་ན་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུའི་ཐོབ་ཐང་སྲུང་བའི་ཕྱིར། ཁྲིམས་རྩོད་པ་གླ་ཚུལ་དང་ཁྲིམས་དོན་རོགས་སྐྱོར་བླངས་ཚུལ་སོགས་ཤེས་དགོས་པ་ཤིན་ཏུ་གལ་འགངས་ཆེན་པོ་ཡིན། ཕ་མ་ཚོ་རང་ཉིད་ཀྱི་ཕྲུ་གུས་ཁྲིམས་འགལ་ནག་ཉེས་བསགས་པར་བརྟེན་ཉེན་རྟོག་པས་འཛིན་བཟུང་བྱས་པ་ཡིན་ན་སེམས་ལ་དངངས་འཚབ་ཆེན་པོ་ཡོད། འོན་ཀྱང། Youth Support and Advocacy Service། སྟེ་གཞོན་སྐྱེས་ལ་རོགས་སྐྱོར་དང་ཁྲིམས་དོན་ཞབས་ཞུ་ཚོགས་པའི་སྤྱི་ཁྱབ་འགན་འཛིན Andrew Bruun ལགས་ཀྱིས། ཨོ་སི་ཀྲི་ལི་ཡའི་བྱིས་པའི་ཁྲིམས་ལུགས་དེ་ཡང། བྱིས་པ་ཚོར་ཉེས་ཆད་གཏོང་རྒྱུ་ཁོ་ན་མ་ཡིན་པར། ཁོང་ཚོའི་བདེ་འཇགས་དང་ཡར་རྒྱས་གོང་འཕེལ་ལ་དམིགས་ཡོད་ཅེས་ཁོང་གིས་གསུངས་དོན། ཨོ་སི་ཀྲི་ལི་ཡའི་བྱིས་པའི་ཁྲིམས་ལུགས་བརྒྱུད་གཞོན་སྐྱེས་ཚོར་མདུན་ལམ་བཟང་པོ་ཞིག་ལམ་སྟོན་བྱས་ནས། ཁོང་ཚོས་མ་འོངས་པར་ཁྲིམས་འགལ་ནག་ཉེས་མི་གསོག་པ་ཡོང་ཆེད་ཡིན། དེ་ཡང། ཨོ་སི་ཀྲི་ལི་ཡའི་མངའ་སྡེ་སོ་སོའི་ནང་བྱིས་པའི་ཁྲིམས་ལུགས་ཀྱི་སྒྲོམ་གཞི་ཅུང་མི་འདྲ་བ་ཡོད་ཀྱང། འདྲ་བའི་ཆ་ཡང་འགའ་ཤས་ཡོད་པ་ཡིན་འདུག། Katherine McFarlane ལགས་ནི Charles Sturt གཙུག་ལག་སློབ་གཉེར་ཁང་གི་ཁྲིམས་དོན་དྲང་བདེན་ལྟེ་གནས་ཁང་གི་དགེ་རྒན་ཆེན་མོ་ཞིག་ཡིན། ཁོང་མོས་བྱིས་པ་ལོ་བཅུ་མན་ཆད་ཀྱིས་ནག་ཉེས་གསོག་པར་ཁྲིམས་ཐོག་ནས་ཁྲིམས་གཅོད་ལག་བསྟར་གནང་མི་ཆོག་ཞེས་ཁོང་མོས་གསུངས་དོན།
ནར་མ་སོན་པའི་བྱིས་པ་ཞིག་གིས་ཁྲིམས་འགལ་ནག་ཉེས་བསགས་ཀྱང་དེར་ཉེས་ཅན་པ་ངོས་འཛིན་མི་ཆོག་གང་ཡིན་ཟེར་ན། ནར་མ་སོན་པའི་བྱིས་པ་ལོ་ཆུང་དེར་འགྲིག་ནོར་དང་ཡག་སྡུག་གི་དབྱེ་བ་མི་ཤེས་པས་ཁྲིམས་ཐོག་ནས་ནག་ཉེས་བཙུགས་པ་འཚམ་པོ་མེད། དེ་བཞིན་དགེ་རྒན་ཆེན་མོ་མེག་ཧྥར་ལིན་ལགས་ཀྱིས། བྱིས་པ་དེ་ཚོར་དང་ཐོག་བྱིས་པའི་ཁྲིམས་ལུགས་དང་མཐུན་པའི་ལམ་སྟོན་སློབ་གསོ་གནང་ངེས་རེད་ཅེས་ཁོང་མོས་གསུངས་དོན།
Somebody will become involved with the ཕྲུ་གུ criminal མང་པོ justice ཞིག་ལོ system ན as a ཆུང་བའི་སྐབས child ཁྲིམས་འགལ་གྱི་གནད་དོན་ཆེ་ཆུང་འདྲ་མིན་ལ་བརྟེན་ནས་ཉེན་རྟོག་པ་ཐུག་དགོས་བྱུང་གི་ཡོད། གལ་སྲིད་བྱིས་པ་ཞིག་འཛིན་བཟུང་བྱས་པ་ཡིན་ན་དང་ཐོག་ཉེན་རྟོག་པས་ཁོང་ཚོར་དྲི་རྩད་གནང་དགོས་ངེས་རེད། དེ་ཡང་བྱིས་པ་ལོ་ན་བཅུ་བཞི་མན་ཆད་ཡིན་ན་ཁོང་ཚོའི་ཕ་མ་དང་ཡང་ན་འཚོ་འཛིན་པའི་མི་སྣ་ཞིག་ཉེན་རྟོག་པས་དྲི་རྩད་སྐབས་ལྷན་དུ་ངོ་བཅར་དགོས་པ་ཡིན། ཡང་བྱིས་པ་ལོ་ན་བཅུ་བཞི་ནས་བཅུ་བདུན་བར་ཡིན་ན་ཁོང་ཚོ་རང་ཉིད་ཀྱི་འདོད་མོས་ལྟར་ཕ་མ་དང་ཁྲིམས་རྩོད་པ། ལོ་བཅོ་བརྒྱད་ལས་ཆེ་བའི་གྲོགས་ཕོ་མོ། དེ་བཞིན་གཞོན་སྐྱེས་ལས་དོན་པ་སོགས་སུ་ཞིག་རང་ཉིད་ཀྱི་འཚོ་འཛིན་པའི་མི་སྣར་བསྐོས་ཆོག་པ་ཡིན། Anoushka Jeronimus ལགས་ནི Victoria མངའ་སྡེའི་ཁྲིམས་དོན་རོགས་སྐྱོར་ཁང་གི་གཞོན་སྐྱེས་ཉེས་གསོག་ལས་གཞིའི་འགན་འཛིན་པ་ཞིག་ཡིན། ཁོང་མོས་ཉེན་རྟོག་པས་དྲི་རྩད་མ་གནང་གོང་བྱིས་པ་ཉེས་ཅན་དང་འབྲེལ་ཡོད་ཕ་མ་ཚོས་རང་ཉིད་ཀྱི་ཁྲིམས་རྩོད་པ་དང་བཀའ་མོལ་གནང་དགོས་པ་ཡིན་ཞེས་ཁོང་མོས་འགྲེལ་བརྗོད་གནང་བར། གཞོན་སྐྱེས་སུ་ཞིག་ཉེན་རྟོག་པས་འཛིན་བཟུང་བྱས་ནས་དྲི་རྩད་མ་གནང་གོང་ཁོང་ཚོར་རང་ཉིད་ཀྱི་ཁྲིམས་རྩོད་པ་དང་བཀའ་མོལ་གནང་ཆོག་པའི་ཐོབ་ཐང་ཡོད་པ་ཤེས་དགོས། དེས་ན་བྱིས་པ་ཉེས་ཅན་དེ་དང་འབྲེལ་ཡོད་ཕ་མས་ངེས་པར་དུ་ཁྲིམས་རྩོད་པའི་ལམ་སྟོན་བླང་དགོས། རང་ཉིད་ཀྱི་མངའ་སྡེའི་ཁྲིམས་དོན་རོགས་སྐྱོར་ཚོགས་པས་ཁྲིམས་རྩོད་པའི་མཐུན་སྦྱོར་གནང་གི་ཡོད་པ་ཡིན་འདུག་ཁོང་མོས་མུ་མཐུད་འགྲེལ་བརྗོད་གནང་བར། ཁྲིམས
རྩོད་པས་གཞོན་སྐྱེས་དོ་བདག་གི་སྐབས་བབ་ཀྱི་གནས་སྟངས་ཞིབ་འཇུག་གནང་བ་དང་ཁོང་ཚོར་ཁྲིམས་རའི་འགྲོ་ལུགས་ཉེན་རྟོག་པའི་བརྒྱུད་རིམ་སོགས་གསལ་བཤད་གནང་ངེས་རེད། དེ་བཞིན། ཁྲིམས་ཐོག་ནས་དེ་ཇི་ལྟར་ལན་འདེབས་གནང་དགོས་མིན་སོགས་ཀྱི་ལམ་སྟོན་ཡང་གནང་ངེས་རེད། མ་ཟད་ཉེན་རྟོག་པས་ཁྱེད་ལ་ནག་ཉེས་གང་བཙུགས་པ་དེ་ཚབས་ཆེ་ཆུང་དང་དེའི་ཁྲིམས་ཐོག་ཐག་གཅོད་གང་ཡོང་བ་སོགས་ལམ་སྟོན་སློབ་གསོ་གནང་ངེས་རེད། གལ་སྲིད་གཞོན་པ་དེས་ཁྲིམས་འགལ་ནག་ཉེས་བསགས་ཐེངས་དང་པོ་ཡིན་པ་གང་ཞིག་ལ་དེ་ཚབས་ཆེན་མ་ཡིན་ན་ཉེན་རྟོག་པས་ཁོ་ཚོར་ཐད་ཀར་ཉེས་འཛུགས་མ་གནང་བར་ཉེན་བརྡ་གཏོང་ངེས་རེད་ཅེས་ཁོང་མོས་མུ་མཐུད་འགྲེལ་བརྗོད་གནང་བར། དང་ཐོག་གཞོན་སྐྱེས་སོ་སོས་ཁྲིམས་འགལ་གྱི་བྱ་སྤྱོད་ལ་ཞུགས་པར་དང་ལེན་གནང་དགོས། དེ་རྗེས་ཉེན་རྟོག་ལས་ཁུངས་ལ་རང་ཉིད་ཀྱི་ཕ་མ་དང་ཡང་ན་འཚོ་འཛིན་པ་ཞིག་གི་ལྷན་དུ་བཅར་དགོས། ཉེན་རྟོག་པས་གཞོན་པ་དེའི་ཕ་མ་ཡོད་ཐོག་ལ་དྲི་རྩད་གནང་བ་དང། གཞོན་པ་དེས་ཁྲིམས་འགལ་ནག་ཉེས་གང་བསགས་མིན་སྐོར་གསལ་བཤད་གནང་ནས་དེ་སླར་ཡང་མ་བྱེད་པའི་ཉེན་བརྡ་གཏོང་ངེས་རེད། དེར Good Behaviour Bond ཞེས་པ་སྟེ། ལོ་ལྔའི་རིང་ཁྲིམས་འགལ་གྱི་བྱ་སྤྱོད་གང་དུའང་མ་ཞུགས་པའི་གན་རྒྱ་འཇོག་དགོས་པ་ཡིན། ཡང་ཁོང་མོས་མུ་མཐུད་གསུངས་དོན།
གལ་སྲིད་ཉེན་རྟོག་པས་ནག་ཉེས་བཙུགས་པ་ཡིན་ན། གཞོན་པ་དེར་ཁྲིམས་ཁང་དུ་བཅར་དགོས་པའི་དུས་ཚོད་ངེས་གཏན་ཞིག་གནང་ངེས་རེད། དེ་མིན་ཡང་གཞོན་པ་དེས་ཉེས་པ་ཤིན་ཏུ་ཚབས་ཆེན་ཞིག་བསགས་པ་ཡིན་ན། དེ་མ་ཐག་ཏུ་འཇུ་བཟུང་བྱས་ནས་ཉིན་གཅིག་གཉིས་ནང་ཁྲིམས་རར་གཏུགས་སྲིད་པ་རེད། གལ་སྲིད་ཁྱེད་ཀྱིས་ཉེན་རྟོག་པས་དྲི་རྩད་གནང་སྐབས་ཁྲིམས་རྩོད་པ་གླས་མེད་ན་ཁྲིམས་རར་གཏུགས་སྐབས་ངེས་པར་དུ་ཁྲིམས་རྩོད་པ་གླ་དགོས། ཁྱེད་ཀྱིས་ཁྲིམས་དོན་རོགས་སྐྱོར་ཁང་ལ་ཐད་ཀར་འབྲེལ་བ་གནང་ནས་ཁྲིམས་རྩོད་པའི་མཐུན་རྐྱེན་བླངས་ཆོག་ལ། སྔ་ས་ནས་རང་ཉིད་ཀྱི་སྐད་ཡིག་ནང་སྐད་སྒྱུར་བའི་རོགས་སྐྱོར་ཡང་བླངས་ཆོག།
ཉེན་རྟོག་པས་འཇུ་བཟུང་བྱེད་སྐབས་སྐད་སྒྱུར་བའི་མཐུན་རྐྱེན་རོགས་རམ་དགོས་ན་ཁ་གསང་དགོས། ཉེན་རྟོག་པས་སྐད་སྒྱུར་བ་མ་སླེབས་བར་ཁྱེད་ལ་དྲི་རྩད་གནང་གི་མ་རེད། དེ་བཞིན་ཁྱེད་རང་ཁྲིམས་རར་གཏུག་དགོས་བྱུང་ན། འབྲེལ་ཡོད་ཁྲིམས་རྩོད་པ་དང་ཁྲིམས་དོན་རོགས་སྐྱོར་ལ། སྐད་རིགས་གང་ཞིག་གི་སྐད་སྒྱུར་བ་དགོས་མཁོ་ཡོད་པ་གསལ་པོ་འགྲེལ་བརྗོད་གནང་དགོས། ནར་མ་སོན་པའི་བྱིས་པ་ཙམ་མ་ཟད་དེའི་འཚོ་འཛིན་པ་ཕ་མ་སྤུན་མཆེད་ལ་སྐད་སྒྱུར་བའི་མཐུན་རྐྱེན་ཡང་བླངས་ཆོག་པ་ཡིན། ཁྲིམས་ཐག་གཅོད་རྗེས་དོ་བདག་སོ་སོའི་ཉེས་པ་ལ་གཞིགས་ནས་ཁྲིམས་ཆད་ཁག་འདྲ་མིན་གཏོང་ངེས་རེད། དཔེར་ན། སྤྱི་ཚོགས་ཞབས་ཞུ་བསྒྲུབ་རྒྱུ་དང། དངུལ་ཆད། ཐབས་རྡུགས་ན་བཙོན་འཇུག་སོགས་ཡིན། འོན་ཀྱང། བཙོན་འཇུག་དེ་ཡང་ཐབས་ལམ་མཐའ་མ་དེ་ཡིན། Catherine ལགས་ཀྱིས་བྱིས་པའི་ཁྲིམས་ལུགས་དེ། གང་ཐུབ་ཀྱིས་བྱིས་པ་རྣམས་བཙོན་འཇུག་མི་དགོས་པའི་ཐབས་ལམ་ཞིག་ཡིན་ཞེས་ཁོང་མོས་འགྲེལ་བརྗོད་གནང་བར།
That doesn't mean no punishment, it just means custody is ནར་མ་སོན་པའི་བྱིས་པ་རྣམས་བཙོན་འཇུག་བྱས་པ་ལ་བརྟེན་ཁོང་ཚོ་དཀའ་ངལ་མང་པོ་བཟོ་གི་ཡོད། མཁས་པའི་ཉམས་ཞིབ་ལ་གཞིགས་ན། བྱིས་པ་ཞིག་གིས་ཁྲིམས་འགལ་བར་བརྟེན་ཁྲིམས་རར་གཏུགས་མྱོང་བ་དང་བཙོན་འཇུག་མྱོང་མཁན་རྣམས་ལ། ཁོང་ཚོའི་མི་ཚེའི་ནང་མུ་མཐུད་དཀའ་ངལ་འཕྲད་ཀྱི་ཡོད་པ་དང་ཁོང་ཚོ་ཡར་རྒྱས་འགྲོ་རྒྱུ་ལས་ལྡོག་སྟེ་མི་རྒན་པ་ཆགས་ཡང་མུ་མཐུད་ཁྲིམས་འགལ་ནང་གནས་གསོག་གི་ཡོད་པ་ཐོན་ཡོད།